གསན་མཁན་རྣམ་པ་སྐུ་ཁམས་བཟང་འདི་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་གསར་འགོད་པ་བསྟན་འཛིན་ནོར་བཟང་ལགས་ལྷན་དུ་བཙན་བྱོལ་དུ་འཚར་ལོངས་བྱུང་བའི་མི་རབས་ཚོའི་ཤེས་ཡོན་སློབ་སྦྱོང་གི་གོ་སྐབས་སོགས་ཀྱི་མྱོང་ཚོར་སྐོར་ལ་བགྲོ་གླེང་ཞུ་གི་ཡིན། རྒྱལ་བ་རིན་པོ་ཆེའི་བཀའ་དྲིན་ལ་བརྟེན་ཏེ། སོ་སོ་སྐྱབས་བཅོལ་བ་ཅིག་ཡིན་བསམ་པའི་གི་སེམས་ཚོར་དེ་ང་ནི་ནམ་ཡང་སླེབས་མྱོང་མེད། ཁང་པ་གཅིག་གི་ཐོག་གཅིག་གི་འོག་ལ་ཡང་ཨ་ནི་བོད་ཕྲུག་ཚང་མ་ལོ་དེ་འདྲའི་ཅིག་གི་གསོ་སྐྱོང་བྱས་ནས། Guru Ji གི Ashirwad ནི Ashirwad ཧེ་ལབ་དུས་རྒྱལ་བ་རིན་པོ་ཆེ་གི་མཚན་མེད་པ་ལ་ད་ཡོང་ཐུབ་ཡ་མི་འདུག་ད། བསྟན་འཛིན་བློ་བཟང་ལགས་ཀྱི་ནང་མི་ཚོ་ནི་རྒྱ་ནག་གིས་བོད་བཙན་བཟུང་བྱས་པའི་རྗེས་ལ་སྟོད་མངའ་རིས་ཁུལ་ནས་རྒྱ་གར་དུ་བཙན་བྱོལ་དུ་ཕེབས་པའི་གྲས་ཤིག་ཡིན་པ་དང། རྒྱ་མིས་བོད་ཀྱི་རྩ་ཆེའི་དགོན་སྡེ་མང་པོ་རྩ་མེད་བཟོས་པའི་སྐོར་ལ་ཕ་མེས་ཚོས་འགྲེལ་བརྗོད་བྱས་པ་ཆུང་དུས་ནས་བག་ཆགས་ཆེན་པོ་བཞག་ཡོད་ཅེས་དྲན་གསོ་གནང་གི་འདུག། ད་གཙོ་ཆེ་ཤོས་ངས་དྲན་གསོ་ཡ་ལ་ང་ཚོ་ལུང་པ་ལ་ཡ་ད། དགོན་པ་མང་པོ་ཅིག་གཏོར་རྒྱུ་དེ་ང་ཚོ་མང་པོ་ལབ་ཀྱི་རེད་ཕ་མ་གིས། རྒྱ་མི་གུང་ཁྲན་ཁ་ནག་ལབ་ནས་ང་ཚོ་ཕ་མ་རྒན་པ་ཁོ་ཚོ་གི་ཚིག་ད་ག་རང་བེད་སྤྱོད་བྱེད་ཀྱི་རེད་ཁ་ནག་འདི་གི་འདི་གི། ཨ་ནི་ད་ང་ཚོ་དགོན་པ་རྩ་ཆེན་པོ་དེ་འདྲས་གཏོར་སོང་ལབ་ནས་དཔེ་སེམས་ལ་ཡ། ག་ཞོག་རེད་ད་ཕ་མ་ཚོ་གི་ཡང་སེ་ཡང་སེ་སྒྲུང་འདྲ་མ་བཟོས་ནས་དེ་བཤད་ཡ་དེ་ལོ་རྒྱུས་བཤད་ཡ་དེ།

ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤས་ཀྱིས་ད་ཕ་གི་ལ་མཆོད་རྟེན་བྱས་ཡོད་རེད། དེ་རྟེན་དེ་ཁོ་ཚོས་རྒྱ་མི་ལག་པ་ཤོར་མ་བཅུག་པ་བྱས་ནས་རྒྱ་གར་ནང་གདན་འདྲེན་ཞུས་ཐུབ་པ་བྱས་འདུག་བ་ག་རེ་མ་གོ་གར་བྱས་ནས་ད་རྟེན་དེ་རྩ་ཆེན་པོ་ཞེ་པོ་བྱས་ཏེ་གསེར་དམར་གདུང་རང་གི་མཆོད་རྟེན་བྱས་ཡོད་རེད་ད་དེ་ཁོ་ཚོས་ཀྱི་དཀའ་ལས་རྒྱག་ནས་ད་དེ་ག་ཇེ་རྒྱ་མི་ལག་པ་མ་ཤོར་བ་བྱས་ནས་རྒྱ་གར་ལ་ཡ་གདན་འདྲེན་ཞུས་ཐུབ་པ་བྱས་བྱས་ད་དེ་དེ་རིང་སང་ཉིན་ང་ཚོ་མ་གི་མོན་གྷོར་གཞིས་ཆགས། ད་འདི་གཙོ་བོ་འདི་ང་ཚོ་ལུང་པའི་གི་རེད་དེ་ཡིན་ནས་ད་འདི་ང་ཚོ་འདི་སྔོན་མ་ང་ཚོ་ནི་བོད་ས་ཤོར་ནས་བྱས་ད་ལྟ་བར་དུ་ད་ང་ཚོ་ཁྱིམ་ཚང་གི་འདི་ལྟ་རྟོག་བྱས་ད་འདི་གས་ཚ་རྡུང་ང་ཚོས་བྱེད་དགོས་རེད་ཨོ་དེ་འདྲ་བྱས་ནས་ད་གང་ཆེ་རྟེན་རྩ་ཆེན་པོ་ཞེ་པོ་ཅིག་རྒྱ་མི་ལག་པ་མ་ཤོར་ནས་ང་ཚོ་གདན་འདྲེན་ཞུ་ཐུབ་ཡོད་པ་འདི་ང་ཚོ་ལུང་པའི་གི་ད་ད་ག་ལ་མི་ཐོག་རྒྱ་མི་གས་གཟི་བརྗིད་འདྲ་མ་བཟུང་ནས་ད་འདི་དེ་རིང་སང་ཉིན་ང་ཚོ་བསམ་བློ་བཏང་དུས་སྒང་ལ་ཨ་ནི་དཔེ་མི་སྲིད་པའི་གི་རྩ་ཆེན་པོ་རེད་དོ་ཨ་འདི་ང་ཚོ་མཁས་པ་མང་པོ་ཅིག་གི། ད་འདི་འདྲས་རག་ཡ་ཡོད་མ་རེད་ལབ་གི་འདུག་ཨ། ཨ་ནི། རྟེན་རྩ་ཆེན་པོ་ཡིན་པ་གང་ཞིག་ལ་འདི་ནང་ལོགས་གཟུངས་འདི་གས་འདི་ཨ་ནི། སྐུ་རང་བྱོན་འདི་འདྲས་མང་པོ་ཡོད་རེད་ཨ་ནི་འདི་ནང་ལོགས་ལ། རྒྱལ་བ་རིགས་ལྔ། མཁའ་འགྲོ་མཁའ་འགྲོ་མ་གི་ཐག་གྱོག་རེད་ལབ་ནས་རྒྱལ་བ་རིགས་ལྔ་ཡོད་རེད་དེ། ཨ་ནི་མཁའ་འགྲོ་མ་གི་ཐག་གྱོག་རེད་ལ་ཟེར་ན་ནི་ཐག་ཐག་གྱོག་ནང་བཞིན་ཡོད་རྒྱལ་བ་རིགས་ལྔ་གི་སྐུ་ཡོད་རེད། འོ་དེ་འདྲའི་གི་ད་གང་ཅི་རྟེན་རྩ་ཆེན་པོ་ཞེ་པོ་དེ་འདྲས་ད་རྒྱ་མིའི་ལག་པར་མ་ཤོར་བ་བྱས་བྱས། མར་རྒྱ་གར་ལ་ཡ་གདན་འདྲེན་ཞུ་ཐུབ་པ་དེ་འདྲས་ཅིག་གི་མི་ཐོག་རྒན་པ་དེ་ཚོ་ང་ཚོ་ལུང་པའི་གི་དངོས་གནས་ཁོ་རང་གི་ཁོ་ཚོ་གི་བྱས་རྗེས་རླབས་ཆེན་པོ་ཞེ་པོ་ད་ད་རིང་སང་ཉིན་ང་ཚོ་མཇལ་ཡས་ཡོད་རེད་ད་རྟེན་རྩ་ཆེན་པོ་དེ་གས་དེ་འོ་དེ་འདྲས་བྱས་ནས་ད་གང་ཅི་ཕ་མ་ཨ་ནི་ཅིག་པོ་པོ་མོ་མོ་ཁོང་ཚོ་བོད་ནས་མ་ཡོང་བའི་སྐབས་ལ་ཡར་ད། མ་ན་ལི་ལ་ཡར་ལམ་བཟོའི་ཐོག་ནས་དེ་ངའི་འཕྲང་ཡིན་ཙེ་ནི། སྔོན་མ་པོ་པོ། མ་གཤེགས་གོང་ལ་ཡར། ང་ཚོ་མ་ན་ལི་དེ་འདྲ་འགྲོ་དུས་ག་ལ་འདི་ལམ་ཁ་དེ་སྔོན་མ་ང་ཚོས་བཟོས་པ་རེད་ད་ཟེར་ནས། མཛུབ་མོ་བསྟན་བྱས་ང་རང་དེ་འདྲའི་ཅིག་གི་པོ་པོ་གི་ལབ་མྱོང་ཡོད། དཀའ་ངལ་མང་པོ་ཅིག་གི་བརྒྱུད་རིམ་མྱངས་ཡོད་པ་དང། ཨ་ནི་མ་གི་གཞིས་ཆགས་ལ་གནས་ཐོག་མར་སླེབས་པའི་སྐབས་ལ།

ད་འདིའི་ཐོག་ནས་ཨ་ནི་ཅིག་འདི་ལྟར། སྤྱིར་བཏང་ནས་ཤེས་ཡོན་གྱི་དུས་ཚོད་འདི་གལ་ཆེ་ཤོས་ཅིག་མིའི་མི་ཚེའི་ནང་གལ་ཆེ་ཤོས་ཅིག་ཆགས་ཀྱི་ཡོད་རེད། ད་འདིའི་ཐོག་ནས་ད་ག་ཞུ་དགོས་རེད། སོ་སོ་སྤྱིར་བཏང་སྐྱབས་བཅོལ་བཙན་བྱོལ་བ་ཅིག་བྱས་དེའི་སྒང་ལ་ཡ་ཨ་ནི་ཅིག་ད་ཆབ་སྲིད་ཐོག་ནས་སྐྱབས་བཅོལ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ། དུས་ད་ལྟ་ཡིན་ན་ཡང་ད། རང་ཉིད་སྐྱབས་བཅོལ་བ་ཞིག་ཡིན་བསམ་པའི་བསམ་བློ་དེ་ནམ་ཡང་སླེབས་མྱོང་མེད་ཞུས་ན་ད་རིང་ངས་དེ་མ་འགྲིག་པ་མིན་འགྲོ་ཞེས་དྲན་གྱི་འདུག་ད་ཡིན་ནའི་འདི་ཞུས་པའི་དུས་མཉམ་དུ་ངས་ཡང་འདི་ག་རེ་ཞུས་པ་རེད་ཟེར་ན། ད་ཡང་ཅིག་ང་ལ་ཡང་ཅིག་སོ་སོ་བོད་ནང་གི་དཀའ་ངལ་དང་བོད་ནང་གི་གནས་སྟངས་དེ་གའི་དེ་ལ་སེམས་ཚོར་མེད་པ་དང་འདི་ལ་ཡང་ཅིག་གདུང་སེམས་མཉམ་སྐྱེད་མེད་པ་དང་བོད་མིའི་དཀའ་སྡུག་འདི་གས་དེ་ཡང་ཅིག་བོད་ནང་གཞིས་ལུས་བོད་མིའི་གི་དཀའ་སྡུག་འདི་ང་ཚོས་གི་ད་དེ་ཚོར་གི་ཡོད་མ་རེད་བསམ་ཡ་རེད་འདི་གི་གོ་བ་དེ་མ་རེད། ངས་ག་རེ་ཅིག་ཞུ་གི་ཡོད་རེད་ཟེར་བ་ཡིན་ན་རང་ཉིད་སྐྱབས་བཅོལ་བ་རེད་དེ་སྐྱབས་བཅོལ་བ་ཡིན་པའི་གི་སེམས་ཚོར་དེ་སླེབས་མྱོང་མེད་ཟེར་དུས་ག་ལ་ང་ཚོ་དང་ཆ་འདྲ་བའི་གི་སྐྱབས་བཅོལ་བ་མང་པོ་ཞེ་པོ་ཅིག་འཛམ་གླིང་འདིའི་ནང་དུ་ལྷག་པར་དུ་ད་ལྟ་ང་ཚོ་བསྡད་ས་རྒྱ་གར་ནང་ཆ་བཞག་པ་ཡིན་ན་བཱང་ལ་རྡེཤ་ནས་སྐྱབས་བཅོལ་ཡོད་རེད་པཱ་ཀི་སི་ཐན་ནས་སྐྱབས་བཅོལ་ཡོད་རེད། ཤི་རི་ལང་ཀ་དང་དེ་ཁྱིམ་མཚེས་རྒྱལ་ཁབ་མང་པོ་ནས་རྒྱ་གར་ནང་སྐྱབས་བཅོལ་བ་ཡོད་རེད་དེ། ཡིན་ན་ཡང་སྐྱབས་བཅོལ་གང་ག་ནང་ནས་མ་འདྲ་བ་དང་ཨ་ནི་ཅིག་གི་གཞན་དང་མ་འདྲ་བའི་གི་འབུར་དུ་ཐོན་དགོས་གི་གི་ཐོག་ནས་ཨ་ངས་གི་ད་ལྟ་རང་ཉིད་སྐྱབས་བཅོལ་བ་ཡིན་པའི་གི་སེམས་ཚོར་དེ་ནམ་ཡང་སླེབས་ཀྱི་མི་འདུག། གོང་ས་སྐྱབས་མགོན་ཆེན་པོ་མཆོག་དང། དེའི་ཚེ་དེའི་དུས། མི་ཐོག་རྒན་པ་མང་པོ་ཅིག་གིས་སྐུ་ལས་བསྐྱོན་བྱས་ཨ་ནི། ད། བཙན་བྱོལ་ནང་ལ་ཡང་ད། གལ་ཆེ་ཤོས་དེ་ཨ་ནི། བོད་ཀྱི་རིག་གཞུང་ཆོས་དང་རིག་གཞུང་དང་ལྷག་པར་དུ་ཤེས་ཡོན་ཐོག་ལ་ཡང་དགོངས་པ་བཞེས་པ་འདི། ད་ང་ཚོས་ད་ད་རིང་སང་ཉིན། ག་ཞུ་གི་རེད་ད་འདི་གྲུབ་འབྲས་ད་མ་བཟུང་ནས་ཤེས་རྟོགས་ད་མ་བཟུང་ནས་འབྲས་བུ་དེ་འདྲ་སྨིན་ཡོང་གི་ཡོད་དུས་ག་ལ་ཨོ་སྐབས་དེའི་ཚེ་དེའི་དུས། རྒྱལ་བ་རིན་པོ་ཆེ་གི་དགོངས་གཞི་འདི་ད་ལོ་ལྔ་བཅུ་དྲུག་ཅུ་བདུན་ཅུ། རྗེས་ལ་ཡ་ད་ང་ཚོ་ད་ལྟ་གཞི་ནས་ཡིན་ད་ག་ཟེར་དགོས་རེད་གཉིད་ད་མ་སོང་ནས་སད་བྱས། ཨོ་ད་རྒྱལ་བ་རིན་པོ་ཆེ་གི་དགོངས་པ་འདི་གི་འདི་རླབས་ཆེན་ཞེ་པོ་ཅིག་རེད་འདུག་བ་བསམ་བསམ་འདི་སེམས་ཚོར་འདི་ད་རིང་ང་ཚོ་ད་རིང་སང་ཉིན་ང་ཚོ་ཚང་མ་ལ་ཡ་ད་སེམས་ནང་ལ་ཡ། སེམས་ཚོར་གཅིག་པ་དང་ཨ་ནི་གཟུངས་གཅིག་དག་ཐོག་ནས་ད་ག་རང་གིས་ང་ཚོ་བསམ་ཤེས་ཡོང་གི་ཡོད་པ་ལ།

ད་སློབ་གྲྭའི་ནང་འགྲོ་བཞིན་དུས་སྐབས་ལ་ང་ཚོ་འདི་འདྲའི་ང་ཚོ་སྐབས་དེ་དུས་སྐབས་ལ་བསམ་བློ་ལ་འདི་འདྲའི་ཡོད་རེད། སློབ་གྲྭ་ལ་འགྲོ་བའི་སྐབས་ལ། ལོ་གཅིག་གི་སྒྲིག་ཆས་དང་ཆུ་རས་དང་སྟོད་གོས་དང་ནང་ལོགས་གན་ཇི་དང། རྐང་ཤུབས་དང་ལྷམ་གོག་དང་བཅས་པ་ད་ཇི་འདྲའི་ལོག་འགྲེལ་འདི་ཞུ་མི་དགོས་པ་རེད་བ། ད་གང་ཅི། ལོ་གཅིག་གི་སློབ་གྲྭ་འགྲོ་ཡ་ལ་ཡ་ག་རེ་ཞུ་དགོས་རེད། རྔམ་སྟག་སྒྲོག་བྱེད་ནས་གར་ཕྱིན་ལབ་དགོས་ཡིན་ན། སྤྱིར་བཏང་སློབ་སྦྱོང་འདི་ད་ང་ཚོ་རག་ཐུབ་ཀྱི་ཡོད་རེད་དེའི་སྒང་ལ་སྒྲིག་ཆས་གསར་པ་གཞུང་གི་ཅིག་ཡོད་རེད་ད། གཞུང་གི་སྒྲིག་ཆས་གསར་པ་ཨ་ནི་ཅིག་ལྷམ་གོག་རེད་རྐང་ཤུབས་རེད། དེ་གས་ང་ཚོ་ཕ་མས་ཀྱིས་སྐབས་དེ་དུས་སྒང་ལ་དེ་འདྲའི་ཉོ་ཐུབ་ཡས་ཀྱི་ཕ་མ་ལ་དཔལ་འབྱོར་གྱི་གནས་སྟངས་དང་དེ་འདྲའི་ད། དུས་ཚོད་དུས་ཚོད་ཀྱི་སྐད་ཆ་རེད་བ། སྐབས་དེ་དུས་སྒང་ལ། ང་ཚོ་ད། མི་རེ་རེ་ལ་ང་ཚོ་ང་རང་ཚོ་བོད་མི་ཚང་མ་ལ་སྒྲུང་མ་འདྲ་མ་འདྲ་བ་ཡོད་རེད་སྐྱབས་བཅོལ་བའི་གི་གནས་སྟངས་ཆ་ནས། ཀ། འགའ་ཤས་ཀྱིས་བ་ཕྱུགས་བཙོང་གི་ཡིན་ལབ་ཀྱི་རེད་འགའ་ཤས་སྒོ་ང་བཙོང་ནས་མི་ཚེ་བསྐྱལ་ཡིན་ལབ་ཀྱི་ཁ་ས་དུས་ཀ་ཀོ་སྒོ་ང་བཙོང་མྱོང་ཡོད་ལབ་ཀྱི་རེད་འགའ་ཤས་ཀྱིས། རྩམ་པ་བཙོང་ཡིན་བག་ལེབ་བཙོང་ཡིན། ད་གང་ཅི། ཆང་བཙོང་ནས་བསྡད་པ་རེད་ཨ་ནི། དེ་འདྲས་བྱས་ནས་ད་གང་ཅི། མི་གི་མི་གླ་ཕྱིན་པ་རེད་ཟེར་ནས་མི་སོ་སོ་ལ་ང་ཚོ་ཚང་མ་སྒྲུང་མ་འདྲ་མ་འདྲ་མ་འདྲ་ཡོད་རེད་དེ། ད་གང་ཅི་སློབ་གྲྭ་ལ་སློབ་གྲྭའི་གི་དཀྱིལ་འཁོར་འདིའི་ནང་ལོགས་ལ་ཅིག་བསམ་བློ་བཏང་ཡོང་དུས་སྒང་ལ། ད་ང་ཚོ་ལྟོ་རྒྱབ་ད་ཆ་ཚང་སློབ་གྲྭའི་གི་དཀྱིལ་འཁོར་ད་དེ་འདྲའི་བཀའ་དྲིན་ཆེན་པོ་བསྐྱངས་བསྡད་པ་ཞིག་ང་རང་འཚར་ལོངས་ཀྱི་བརྒྱུད་རིམ་ནང་ལོགས་ལ་ཐོག་མའི་སློབ་གྲྭ་འགྲོ་བའི་སྐབས་ལ་དེ་འདྲས་རེད། ཨ་ནི་འཛིན་གྲྭ་ལྔ་པའི་མཇུག་ལ་ད་བོད་ཕྲུག་ཁྱིམ་སྡེའི་སློབ་གྲྭ་ཕྱིན་པ་རེད་བོད་ཕྲུག་ཁྱིམ་སྡེའི་སློབ་གྲྭ་འགྲོ་དུས་སྒང་ལ། ཆོལ་ཁ་དང་ཆོས་ལུགས་དབྱེ་བ་ཡོད་མ་རེད་བོད་བོད་ནས་ཡིན་པ་ཡིན་ན་རེད་ཉམ་ཐག་ཅིག་ཡིན་ན་རེད་གཞིས་ཆགས་ནས་འཚར་ལོངས་བྱུང་བ་ཡིན་ན་རེད་གང་ཅི་གང་ལྟར་ཨ་མ་ལགས་རྗེ་བཙུན་པད་མ་ལགས་དང་ཨ་ནི་དགེ་རྒན་ལས་བྱེད་དགེ་ལས་ཚང་མས་ཀྱི་ཐུགས་རྗེ་བཀའ་དྲིན་ཨ་ནི་ཅིག། ད་ག་རེ་ཞུ་དགོས་རེད་དབྱིན་ཇིའི་ནང་ལ་ཡ Under One Umbrella ཟེར་ལབ་ནས་གསུང་གི་འདུག་པ་དེ་ཤག་ཨ་ནི་ཅིག་ང་ཚོ་ཁང་པ་གཅིག་གི་ཐོག་གཅིག་གི་འོག་ལ་ཡ་ཨ་ནི་བོད་ཕྲུག་ཚང་མ་ལ་འདི་འདྲའི་ཅིག་གིས་གསོ་སྐྱོང་བྱས་ནས་ད་འདི་འདྲའི་འཚར་ལོངས་བྱུང་བསྡད་ཡོད་རེད་སློབ་གྲྭའི་བརྒྱུད་རིམ་ད་ང་ཚོ་ད་རིང་སང་ཉིན་ཡིན་ན་ད་ད་རིང་སང་ཉིན་ང་ཚོ་སྤྱིར་བཏང་ཆབ་སྲིད་ཀྱི་དཀའ་ངལ་འདི་འདྲའི་ཅིག་ཆུང་ཙམ་འདི་འདྲའི་འཕྲད་ཀྱི་ཡོད་རེད་དེ་ཡིན་ནའི་ད་རིང་སང་ཉིན་མི་མང་པོ་ཅིག་གིས་འདི་འདྲའི་གསུང་གི་འདུག་པ། ཨོ། ང་ཚོའི་སློབ་གྲྭ་དེ་དུས་སྒང་ལ་སློབ་གྲྭའི་བཀའ་དྲིན་གྱིས་ཆོལ་ཁ་དང་ཆོས་ལུགས་དང་འདི་འདྲའི་ཅིག་གི་དབྱེ་བ་དེ་འདྲ་ཁྱོན་ནས་མེད་པ་སྐབས་དེ་དུས་སྒང་ལ་ང་ཚོ། ཕོར་བ་གཅིག་གི་ནང་ལ་ཡ་ཁ་ལག་ཟ་ཕོར་བ་གཅིག་གི་ནང་ལ་ཡ་ཇ་འཐུང་རེས་བྱེད། ཨཱ་ནི། དཔེར་ན། དགུན་ཁ་འཁྱག་པའི་སྐབས་ཡིན་ན་སློབ་གྲྭའི་གི་བ་ལན་འདི་སྐད་དེ། ངའི་བ་ལན་འདི་ཁྱོད་ཤོང་གི་འདུག་ན་ཁྱོད་གོན། ཁྱོད་ཀྱི་བ་ལན་ང་ཤོང་གི་འདུག་ན་ངས་གོན་དེ་འདྲའི་ཆེད་ནས། དབྱེ་བ་དེ་འདྲའི་གང་ཡང་མེད་པའི་ཐོག་ནས་དེ་འདྲའི་བྱས་ནས་སློབ་གྲྭའི་མི་ཚེ་འགྲོ་བྱས་ནས་འཛིན་གྲྭ་བཅུ་གཉིས་བར་དུ་བྱས། དེའི་མཇུག་གུ་ལ་ད་མཐོ་སློབ་དུ་ཆ་བཞག་པ་ཡིན་ན་ང་རང་ས་རཱ་མཐོ་སློབ་ཕྱིན་པ་རེད། ད་སོ་སོས་ཀྱིས་དྲན་པ་ཡིན་ན། བོད་གཞུང་དང་རྒྱལ་བ་རིན་པོ་ཆེའི་བཀའ་དྲིན་ལ་བརྟེན་ཏེ། སློབ་ཡོན་གྱི་གང་བྱས་ད་ང་ཚོ་བོད་པ་བརྒྱ་ཆ་དགུ་བཅུ་གོ་ལྔ་འདྲ་བོ་ཅིག་ད་སོ་སོས་འཇོན་ཐུབ་པ་ཡིན་ན་ཨ་ནི་ཅིག་ལང་ཀ་ཆ་ཚང་ཤེས་ཡོན་གྱི་གོ་སྐབས་དང་ད་ཆ་ཚང་ལོ་ཅིག་གི་ལང་ཀ་ཆ་ཚང་ཡོད་བསྡད་པ་ཞིག་རེད།
ཨ་ནི་ད་ཁྱེད་རང་གི་མི་ཚེའི་ནང་ལ་ལོ་ཆུང་ཆུང་ཅིག་གོ་ནས་བཙན་བྱོལ་ནང་འཚར་ལོངས་བྱུང་བ་ཡིན་པ་ཡིན་ནའི་ལེ་ད་བཙན་བྱོལ་བའི་ཐོབ་ཚོར་སྣང་མ་བྱུང་བ་འདི་ད་ད་ལྟ་ཕར་ཕྱི་མིག་ཅིག་གཟིགས་དུས་ཙམ་པ་ག་འདྲ་ཞིག་འདུག། སོ་སོ་སྐྱབས་བཅོལ་བ་ཞིག་ཆགས་ཡོད་རེད་དེ་ཡིན་ན་ཡང་སྐྱབས་བཅོལ་བའི་གི་སེམས་ཚོར་ཡོང་གི་མི་འདུག་ཞུས་དུས་གང་ལ་ཡང་འདི་གི་ག་ཞུ་གི་རེད། ང་ཡང་ད་ལྟ་གོང་དུ་ལས་རིམ་ཐོག་མའི་སྐབས་ལ་ཡང་ཕྱིན་པ་ནང་བཞིན་བོད་ལ་ཡང་བསམ་བློ་མེད་པ་དང་སེམས་ཁུར་མེད་པ་དང་དེ་འདྲའི་རྒྱུན་ནས་མ་རེད། ངའི་ཕ་མ་གཉིས་དང་ལྷག་པར་དུ་ངའི་ཨ་མ་ལགས་ཀྱི་ག་དུས་ཡིན་པ་ཡིན་ནའི་ང་བོད་ལ་ལོག་འགྲོ་གི། བོད་ལ་ག་དུས་ལོག་ཡ་རག་གི་རེད་ལབ་ཡ་དེ་ང་ཕ་མ་ག་དུས་ཐུག་པ་ཡིན་ནའི་གི་སྐད་ཆ་དེ་ཡོད་པ་རེད་འདི་ནང་བཞིན་གྱི་ང་ལ་ཡང་ད་རྒྱ་དམར་པོའི་གི་བཙན་འོག་ནང་ལ་ཡ་བཙན་འོག་ལ་ཡ་ཅིག་གདུག་རྩུབ་དང་དེ་འདྲས་ཅིག་མྱངས་མྱོང་ཡོད་མ་རེད། བོད་ཀྱི་ས་ཐོག་ལ་ཡ་གོམ་པ་བརྒྱབ་མྱོང་ཡོད་མ་རེད་པེ། དེ་ཡིན་ན་ཡང། སེམས་པ་ཆགས་ཀྱི་སེམས་པ་དེ་ལྟར་ཏན་ཏན་ཆགས་ཀྱི་མི་འདུག། རེད་བ། ཅིག་མི་རྒན་པ་ཚོས་ལབ་ཀྱི་འདུག་བ། ད། ག་ས་ང་ཚོ། ཁ་དཔེ་ལ་ཡོད་པ་ནང་བཞིན་བྱ་རྒས་པའི་ཚང་དྲན་མི་རྒས་པའི་ཕ་ཡུལ་དྲན་ཟེར། ཡུལ་ཕ་ཡུལ་ལ་ལོག་འགྲོ་ཡ་དེ་ཕ་མ་གི་ལབ་པ་ནང་བཞིན། ད་ཅིག་ད་ང་རྒྱ་གར་ནང་ལོགས་ལ་ཡ་སྐྱེས་རེད་འཚར་ལོངས་བྱས་རེད་པེ། དེ་ནས་ད་ཕ་མ་དང་བོད་ལབ་ཡ་གི་ཐ་སྙད་དེ་ཐོས་ཡོང་དུས་གང་ལ་ཡ་ད་ང་ཡིན་ནི་གི་ཕར་ལོག་འགྲོ་ཡ་གི་བསམ་བློ་མེད་པ་དེ་འདྲའི་རྩ་བ་ཉིད་ནས་མེད་དེ་རྒྱ་གར་བསྡད་པ་ཡིན་ན་རེད་དཔེར་ན་ང་རང་སྐྱེ་ས་གཞིས་ཆགས་རང་ལ་ཕྱིན་པ་ཡིན་ནི་གི་འདི་ངེད་ཀྱི་གནས་སྐབས་ནང་རེད་མ་གཞི་འདི་ངེད་ཀྱི་གཏན་འཇགས་བེད་ཁོ་རང་ངའི་ལུང་པ་རེད་དང་ངའི་ཕ་ཡུལ་འདི་རེད་ལབ་ཡས་ཀྱི་སེམས་པ་ཆགས་ཡས་ཀྱི་དེ་རྒྱུན་ནས་ཡོང་གི་མི་འདུག་རེད་བ། ད་དེ་མི་སོ་སོ་སོ་གི་སེམས་ཚོར་བསམ་བློ་བཏང་སྟངས་དང་སེམས་ཚོར་འདྲ་མི་འདྲ་ཡོང་སྲིད་ཀྱི་རེད་ང་འདྲ་བོ་ཡིན་ན། སེམས་པ་ནང་ནས་རྒྱ་གར་ལ་ཡོང་གི་ག་ཞུ་གི་རེད་བསྡད་པ་ཡིན་ན་རེད་ཕྱི་རྒྱལ་ལུང་པ་ག་པར་ཞིག་འགྲོ་བ་ཡིན་ན་རེད། སེམས་པ་ནམ་ཡང་ཆགས་གི་མི་འདུག་ད་དེ་ངའི་ནང་རེད་བསམ་བསམ་འདྲ་བོ་ཅིག་གི་བསམ་བློ་དེ་རྒྱུན་ནས་ཡོང་འགྲོ་གི་མི་འདུག། ད་ལྟ་རྒན་ཆབ་བྲག་ལྷ་མོ་སྐྱབས་ལགས་ཀྱིས་ང་ཚོ་སྔོན་མ་རྒན་ལགས་རེད་ད་ཁོང་འདྲ་བོ་ཡིན་ན་བཙན་བྱོལ་ནང་ལོགས་ལ་སྙན་ངག་ད་ཁོང་ལས་གང་ལ་ཡོད་མ་རེད་ཟེར་ནས་དེ་འདྲའི་ལབ་སྲོལ་ཅིག་ཡོད་རེད་རྒན་ལགས་ཀྱི་གཞས་ཚིག་ཅིག་ནང་ལ་ཡ་དེ་འདྲ་བྲིས་ཡོད་རེད་བོད་ལྗོངས་ང་ཚོའི་ཕ་ཡུལ་ལབ་ནས་གཞས་ཅིག་ཡོད་རེད་དེའི་ནང་ལ་ཡ་ང་ཡང་བསྐྱར་མི་ལུས་ལེན་པའི་ཚེ་ངའི་ཕ་ཡུལ་བོད་ལ་སྐྱེས་པ་ཤོག་ལབ་ཡས་ཀྱི་རྒན་ལགས་ཀྱི་གཞས་ཚིག་དང་ཡོད་རེད།